ཨོ་བོད་མཐའ་གཞན་སེལ་ལུགས་ནི་དེ་དག་ཏུ་ཡིན་ནོ། ད་མྱུ་གུ་ནི་ད་ད་ཁྱིམ་བ་དེའི་མི་འདྲ་བ་ད་མྱུ་གུ་ནི་ཟེར། མྱུ་གུ་ནི་མྱུ་གུ་ད་ནི་མྱུ་གུ་ནི་འདི་ནི་མྱུ་གུ་རང་གི་བདག་ཉིད་ལས་སྐྱེ་ན་ནི་སྐྱེ་བ་དོན་མེད་པར་འགྱུར་ཏེ་སྐྱེ་བ་ནི་གང་སྐྱེ་བར་བྱ་བ་དེའི་བདག་ཉིད་ཐོབ་པར་བྱ་བའི་ཕྱིར་ཡིན་ལ་མྱུ་གུ་རང་གི་བདག་ཉིད་ཐོབ་པར་བྱེད་པའི་ཕྱིར་རོ། དཔེར་ན་མངོན་པར་གསལ་བའི་མངོན་པར་གསལ་བའི་མྱུ་གུ་བཞིན་ནོ་ཟེར་བ་དེ་ལྟར།

འོ་དེ་ནི་ད་ནི་དཔེར་ན་ཟེར་མངོན་པར་གསལ་བའི་གསལ་ཟིན་པའི་མྱུ་གུ་བཞིན་ནོ་སྐྱེ་བ་ཐུག་པ་མེད་པར་ཡང་འགྱུར་ཏེ་སྐྱེས་ཟིན་པ་ན། སྐྱེས་ཟིན་པ་སླར་ཡང་སྐྱེ་གི་ཡོད་ན་དེ་ནི་འོ་སྐྱེ་བ་ལ་བའི་ཐུག་པ་ཙམ་ཡོད་མ་རེད། རྫོགས་རྒྱུ་ག་ཡོད་མ་རེད་སྐྱེས་ཟིན་པ་དེ་ནི་སྐྱེས་ཟིན་པའི་སླ་བའི་ས་བོན་སླར་ཡང་སྐྱེ་ན་ནི་ས་བོན་དེ་ཉིད་ཡང་ནས་ཡང་དུ་སྐྱེ་དགོས་པའི་ཕྱིར་དེས་ན་ས་བོན་ཙམ་ཞིག་རྒྱུན་དུ་སྐྱེ་བར་འགྱུར་བས།

ས་ལུའི་མྱུ་གུ་གཞན་དུ་ས་ལུའི་མྱུ་གུ་གཞན་དུ་གྱུར་པ་ས་ལུའི་ས་བོན་ལས་འབྱུང་བ་བཞིན་དུ་འབྱུང་བ་དེ་བཞིན་དུ་བུམ་པ་དང་སྣམ་བུ་ལ་སོགས་པ་རྣམས་ལ་ཡང་འགྱུར་བ་ཞིག་ན་དེ་ནི་མཐོང་བ་མ་ཡིན་ཏེ་དེ་ཡི་ཕྱིར་ད་འདི་ནི་ཡོད་པ་མ་ཡིན་ནོ་ཞེས་བྱ་བར་གསུངས་སོ། ད་རྒྱུ་རྒྱུ་མིན་ཐམས་ཅད་ལས་དེ་ནི་འབྲས་བུ་གཅིག་འབྱུང་བ་ཟེར་ནས་འབྲས་བུ་དང་དེ་ནི།

མཚུངས་པར་འགྱུར་ཞེས་དང་འཇུག་པ་ལས་ཀྱང་གཞན་ལ་བརྟེན་ནས་གལ་ཏེ་གཞན་ཞིག་འབྱུང་བར་འགྱུར་ན་ནི་འོ་ན་མེ་ལྕེ་ལས་ཀྱང་མུན་པ་འཐུག་པོ་འབྱུང་འགྱུར་ཞིང་ཐམས་ཅད་ལས་ཀྱང་ཐམས་ཅད་སྐྱེ་བར་འགྱུར་ཏེ་གང་གི་ཕྱིར་སྐྱེད་པར་བྱེད་པ་མ་ཡིན་མ་ལུས་ལ་ཡང་གཞན་ཉིད་མཚུངས་ཞེས་གསུངས་སོ་ད་རྒྱུ་ཡིན་མིན་ཐམས་ཅད་ལས་འབྲས་བུ་ཡིན་མིན་ཐམས་ཅད་འབྱུང་ཐམས་ཅད་འབྱུང་བར་འགྱུར་དེ་འདྲ་བའི་ཐལ་འགྱུར་དེ་ལ་རྒྱུད་གཅིག་ཏུ་གཏོགས་མི་གཏོགས་ལ་སོགས་པའི་ལན་ནི་འདེབས་པ་མི་འཐད་དེ་རང་བཞིན་ཐ་དད་པའི་གཞན་ཡིན་ན།

སྐྱེ་བ་དང་མི་སྐྱེ་བའི་ངེས་པ་མཐོང་བ་ལན་དུ་མི་རུང་སྟེ། ཐ་དད་དང་ཐ་སྙད་དུ་བློས་བཞག་པ་ཙམ་མིན་པ་རང་གི་ངོ་བོའི་སྒོ་ནས་ཡུལ་སྟེང་དུ་གྲུབ་ན་དེ་ནི་ངེས་པ་མཐོང་བ་དེ་ཡང་ཇི་ལྟར་འཐད་ཅེས་དཔྱོད་པའི་སྐབས་ཡིན་པའི་ཕྱིར་རོ། ད་གཉིས་ཀ་གཉིས་ལས་སྐྱེ་བ་སྨྲ་བ་ནི། རྫ་བུམ་འཇིམ་པ་ལས་སྐྱེ་བ་དེ་བདག་ལས་སྐྱེ་བ་ཡིན་ལ་ད་རྫ་མཁན་ལ་སོགས་པ་ལས་སྐྱེ་བ་སྟེ་གཞན་ལས་སྐྱེ་བ་སྨྲ་བའོ།

འཇུག་པ་ལས་ཀྱང་གཉིས་ལས་སྐྱེ་བའང་རིགས་པའི་ངོ་བོ་མ་ཡིན་གང་གི་ཕྱིར་བཤད་ཟིན་ཉེས་པ་དེ་དག་ཐོག་ཏུ་འབབ་པ་ཡིན་ཕྱིར་རོ་དེ་ནི་འཇིག་རྟེན་ལས་མིན་དེ་ཉིད་དུ་ཡང་འདོད་མིན་ཏེ་གང་ཕྱིར་རེ་རེ་ལས་ནི་སྐྱེ་བ་འགྲུབ་པ་ཡོད་མ་ཡིན་ཞེས་སོ། གང་ལ་སོགས་འོད་དང་དེ་ནི་དོན་ནོ་དེ་ནི། ད་གཉིས་པ་རྒྱུ་མེད་ལས་སྐྱེ་བ་འགོག་པ་དེ་ནི་ད་རྒྱུ་མེད་བཞི་པ་རྒྱུ་མེད་ལས་སྐྱེ་བ་འགོག་པ་ནི་ངོ་བོ་ཉིད་ལས་བྱུང་བ་སྨྲ་བ་རྣམས་ནི་ཟེར། པདྨའི་རྩ་བའི་དེ་ནི་རྩུབ་པ་དང་འདབ་མའི་འཇམ་པ་རྣམས་ནི་འགའ་ཞིག་གིས་འབད་ནས་བྱེད་པ་དེ་ནི་མ་མཐོང་ངོ། དེ་བཞིན་དུ་རྨ་བྱ་ལ་སོགས་པ་འགའ་ཞིག་གིས་བཟུང་ནས་དེ་ནི་ཁ་དོག་དང་དབྱིབས་རྣམས་འགོད་པར་མ་མཐོང་ངོ། དེའི་ཕྱིར་དངོས་པོ་རྣམས་རྣམས་ཀྱི་ངོ་བོ་ནི་སྐྱེ་བ་ནི་དེ་ངོ་བོ་ཉིད་ཀྱིས་འབྱུང་བ་ཁོ་ནའོ་ཞེས་སྨྲ་བ་སོ། པད་མའི་རྩ་བ་རྩུབ་པ་ནི་འདབ་མ་འཇམ་པ་དང་རྨ་བྱའི་སྒྲོ་མདོག་མདོག་མི་འདྲ་བ་ཡོད་པ་དེ་ཚོའི་སུ་གཅིག་གིས་བཟོས་ཡོད་མ་རེད་དེ་མེད་པ་ཡིན་པས་དེ་ཚོ་སྟེ་རྒྱུ་ཡོད་མ་རེད་རྒྱུ་མེད་ལས་སྐྱེ་བ་རེད། དེའི་ཕྱིར་དངོས་པོ་རྣམས་ཀྱི་སྐྱེ་བ་ནི་ངོ་བོ་ཉིད་ལས་བྱུང་བ་ཁོ་ནའོ་ཞེས་སྨྲའོ། འདི་མི་འཐད་དེ་རྒྱུ་མེད་པ་ལས་སྐྱེ་ན་དེ་ནི་ཡུལ་དང་དུས་གཅིག་ན་ཡོད་པའི་སྐྱེ་བ་དེ། ཡུལ་དུས་ཐམས་ཅད་ན་ཡོད་དགོས་ལ་དེ་ནི་ཡང་ན་འགའ་ཡང་མེད་དགོས་ཏེ་ཡུལ་དུས་འདིར་འབྱུང་ལ་འདིར་མི་འབྱུང་ཞེས་པའི་རྒྱུ་མཚན་དེ་དག་གི་དེ་ནི་རྒྱུ་ཡོད་མེད་བསྟན་པ་མེད་པའི་ཕྱིར་རོ། དེ་ལྟར་བ་དེར་རྒྱུ་མེད་ཅིག་ཡོད་ན་དེ་ནི།

པོ་རྒྱུ་དང་རྐྱེན་མེད་ན་དེ་ལ་མི་སྐྱེ་བ། རྒྱུ་དང་རྐྱེན་ལས་བྱུང་རྒྱུ་དང་རྒྱུ་རྐྱེན་ཚོགས་པའི་ཚེ། སྐྱེ་ཚུལ་སྐྱེ་རྒྱུ་ཡོད་པ་བྱས་རྒྱུ་རྐྱེན་མ་ཚོགས་པའི་ཚེ་མི་སྐྱེ་བ་ཡིན་ཟེར་ན་གོ་ད་དེ་ཀོ་རང་དབང་མ་རེད་རང་དབང་ཡིན་ན་ཀོ་རྒྱུ་རྐྱེན་ཡོད་པའི་ནང་མ་འདུག་པས་ཀོ། རྣམ་པ་ཐམས་ཅད་དུ་སྐྱེ་དགོས་ཡོད། རྒྱུ་དང་རྐྱེན་ལ་རག་ལས་ཏེ། སྐྱེ་བའི་ཕྱིར་འདི་ཀུན་རང་དབང་མེད་པ་སྟེ་དེའི་ཕྱིར་དངོས་པོ་གང་ལ་ཡང་ཀོ་བདག་སྟེ། རང་བཞིན་ཡོད་པ་མ་ཡིན་ནོ་ཞེས་གསུངས་སོ་རང་དབང་བ་ནི། རང་གི་ངོ་བོས་གྲུབ་པར་སྣང་བའི་ཚེ་ན་སུའི་མིག་གི་ངོ་བོས་གྲུབ་པར་སྣང་བའི་ཚེ་ན་ཤེས་པ་དེ་དག་ལ། གཞན་ལ་རག་མི་རུང་དེ་ནི་མ་ལས་པར་སྣང་ཞིང་སྣང་བ་ལྟར་གྲུབ་པའི་དོན་ནོ་ཞེས་རག་མ་ལས་པའི་དོན་དག་རེད་ཀོ། སྣང་བ་ལྟར་གྲུབ་པའི་དོན་ནོ་འོན་ཀྱང་འོག་གི་ནི་རྒྱུ་རྐྱེན་གཞན་ལ་རག་མ་ལས་པ་ལ་བྱས་ནས། རྒྱུ་རྐྱེན་གཞན་ལ་བ་དེ་ནི་རག་མ་ལས་པ་ལ་བྱས་ནས་དེ་བཀག་ན་ནི་དེ་ནི་རང་སྡེ་ལ་སྒྲུབ་མི་དགོས་པ་དང་དེ་ནི་དེ་ཁེགས་ཀྱང་དབུ་མའི་ལྟ་བ་རྙེད་པར་འཇོག་མི་ནུས་པས་ཡུལ་སྟེང་དུ་རང་གི་ངོ་བོའི་སྒོ་ནས།

རང་ཚུགས་ཐུབ་པའི་སྡོད་ལུགས་ལ་རང་དབང་ཆགས་ནས་དེ་འདྲའི་འདྲ་བའི་རང་ལུས་ཀྱི་ངོ་བོ་དང་བྲལ་བའི་དོན། དོན་མ་རྟོགས་པ་གཅིག་པུ་དེ་ཐམས་ཅད་དེ་ནི་མེད་པའི་དོན་མ་ཡིན་གསུང་ངོ། དེ་ནི་རིག་པ་ཁྱོད་ནི་མེད་པ་ཐམས་ཅད་དངོས་པོ་མེད་པའི་དོན་ནི་མ་ཡིན་ནོ་ཞེས་གསུངས་སོ། ད་གཏན་ནས་མེད་པ་དེའི་དོན་མ་ཡིན་ཟེར་བ་མི་འདུག། དེ་ནི་ཞེས་གསུངས་སོང་བ་དེས་ན་དོན་བྱེད་པའི་དངོས་པོ་མེད་པར་ལྟ་བ་ནི་ཀུན་བྱང་གི་རྟེན་འབྲེལ་སྒྱུ་མ་ལྟ་བུ་ལ་སྐུར་འདེབས་ཡིན་པས་ཕྱིན་ཅི་ལོག་ཡིན་ལ་རང་བཞིན་གྱིས་གྲུབ་པའི་དངོས་པོ་ཡོད་པར་ལྟ་བ་ཡང་ཕྱིན་ཅི་ལོག་སྟེ་དེ་ནི་རང་བཞིན་དེ་འདྲ་བ་གང་ལ་ཡང་མེད་པའི་ཕྱིར་དོན་བྱེད་ལ